འོ་ན་ཁྱོད་རང་ལ་ར་གོག་ཡོད་མེད་ཕྱོགས་གཏོགས་ཡོད་མེད་མཛེས་པོ་གཤོག་པ་ཡོད་མཁན་འཕུར་ཞིང་མཛེས་པོ་ཡག་པོ་གྱོན་མགྱོགས་པོ་ཁྱོད་ངའི་བཞོན་པ་ཁྱོད་ཀྱིས་བྱས་པ་རེད་ཨ་ནི་མགོ་སྐོར་དེ་བཏང་ནས་ཁོ་ར་ཡི་བཞོན་པ་ནམ་མཁའ་ལྡིང་དེ་ཁོའི་བཞོན་ཡག་རེད་པ་རེད་གཡོ་སྒྱུ་བྱས་པ་རེད་ཁོའི་མི་ལ་དེ་འདྲའི་གི་བས་ད་ངོ་ཚ་ཁྲེལ་མེད་འདྲ་པོ་བྱས་ཤེས་པ་རེད་དེ་ཚོ། ད་དེ་རིང་སང་ཉིན་དབང་ཕྱུག་ལ་སྐྱབས་སུ་འགྲོ་མཁན་མང་པོ་ཡོད་ལ་དབང་ཕྱུག་ལྷ་ཁང་ཞེ་དྲག་ཡོང་གི་འདུག་ག། དབང་ཕྱུག་ལ་སྐྱབས་འགྲོ་བྱེད་དགོས་པ་རེད་དེ་དབང་ཕྱུག་དེ་འཇིག་རྟེན་གྱི་ལྷ་མཐོ་བ་ཅིག་རེད་རྒྱུ་རེད་དེ། ཁོ་ལ་གཞན་སྐྱབས་པའི་ནུས་པ་ཡོད་མ་རེད། ངན་སོང་ལས་ཡང་སྐྱབས་ཐུབ་གི་མ་རེད། ཁོ་ཚོས་དངོས་གྲུབ་ཏོག་ཙ་ཏོག་ཙ་ལྷ་མི་དགོས་མི་གིས་སྤྲད་ཐུབ་གི་རེད་བ། གཅིག་གིས་གཅིག་ལ་གོ་ས་སྤྲད་ཀྱི་འདུག་མགོ་ལྟག་ཞོ་འབྲུག་ཤོང། བཀའ་བསྟན་རེ་སྤྲད་མི་ཡིས་ཏོག་ཙ་གཏོང་མ་ནུས་པ་སྤྲད་ཀྱི་འདུག་བ། དེ་འདྲའི་རེད་མ་གཏོགས་དབང་ཕྱུག་ཁོ་རང་ཡང་བས། སྡིག་པ་མང་པོ་བསགས། ཞེ་དྲག་གི་སྡིག་པ་ཆེན་པོ་བསགས་ཚར་རེད་ཅག་སྡིག་པ་སྦྱོང་འགྲོ་ཁག་བྱས། དེ་རིང་སང་ཉིན་སྡོད་ས་དེ་རི་གངས་ཅན་ལ་ཡོད་རེད། སྡིག་པ་སྦྱོང་བ་རེད་དེ་ཁོ་རང་གི་བཙུན་མོ་ཨུ་མ་དང། ཁོ་རའི་བུ་ཚོགས་བདག་ནི་མགོ། གླང་ཆེན་ཡིན་མཁན་དེ་དང། གཞོན་ནུ་གདོང་དྲུག་དང་གང་ག་ནང་མི་རུག་རུག་བྱས་ནས་ཕེབས་ཀི། རི་གངས་ཅན་ལ་སྡིག་པ་སྡིག་པ་སྦྱོང་ས་དེ་སྡིག་པ་དག་ཐུབ་གི་མ་རེད། དེ་ག་ཙམ་གྱིས་སྡིག་པ་དག་ཐུབ་གི་མ་རེད་བ། ཡང་དག་པའི་ལམ་ལ་མ་བསྟེན་པ། ཡིན་ནས་ཁོ་རང་སངས་རྒྱས་དང། ཉན་ཐོས་དགྲ་བཅོམ་པ་སོགས་ལ་སྐྱབས་འགྲོ་བྱས།

འདི་རེད། ཆུང་མ་དེ། སི་ཏ་རེད། སི་ཏ་ཤིང་ནགས་གསེང་ལ་བཞག། ཁོ་རི་དྭགས་བསད་འགྲོ་བར་བྱས། རི་དྭགས་དེ་བརླག། མར་ཡོང་དུས། སི་ཏ་བརླག་ཚར་རེད། སི་ཏ། སྲིན་པོ་གིས་ཁྱེར་འགྲོ་རེད། ཡར་འགྲོ་དུས་ནས་སི་ཏ་ལ་ཡར་རི་མོ་བྲིས་ནས་ཁྱོད་འདིའི་ཕྱི་ལོགས་ལ་མ་འགྲོ་ཨ། འགྲོ་ན་ཁྱོད་རང་སྐྱེས་པ་གཞན་གྱིས་ཁྱེར་གི་རེད་ཟེར་བྱས་པ་རེད་དམོད་མོ་བོར་ནས། ཨ་སི་ཏ་བསྡད་ཡོད་དུས། ཨ་ཁོ་རང་རི་དྭགས་དེར་འགྲོ་རི་དྭགས་དེ་སྤྲུལ་པ་རེད་ཁོ། མགོ་སྐོར་བཏང་ཡོད།

སྤྲེའུ་གང་ག་གདོང་པ་གཅིག་པ་འདྲ་བོ་ཡིན་དུས། ཁོས། རང་ཕྱོགས་རོགས་བྱེད་ས་དང་དགྲ་ཕྱོགས་སུ་ཡིན་མ་ཤེས་འཛིན་དུས། མདའ་གཅིག་རྒྱབ་མ་ཐུབ་པ་བལྟས་བསྡད། བཟང་པོ་ངས་ཁྱེད་རང་ངོ་ཤེས་གི་མི་འདུག། ཨ་སྤྲེའུ་མགྲིན་བཟང་དཔྲལ་མགོ་ལ་མེ་ལོང་གཅིག་བཏགས་བཅུག་ནས། ཨ་སང་ཉིན་ཁོའི་མདའ་ཁེལ་འགྲོ། མེ་ལོང་དེ་མེ་ལོང་ཡོད་མཁན་ཁ་གཏད་ཡོང་ཚད་ལ་ཁོའི་མདའ་རྒྱག་ནས་བསད་ནས། ཨ་ནི་སྤྲེའུ་ཁོ་རང་གི་སྤྲེའུ་དེ་ཁེ་རག།

ཨ་ནི་ཁོང་ཚོས་སྤྲེའུ་ཚུར་འཇུས་ཁོ་རོགས་པ་རེད་ཟེར་ཁྲིམས་གཏོང། སྤྲེའུ་ཚུར་ག་ཟེར་ན། ཁྱོད་ཚོ་ལ་ཁྲིམས་ག་འདྲས་ཡོད་འགྲོ། རྒྱལ་ཁབ་ཁྲིམས་ཡོད་མཁན་ཨེ་ཡིན་མ་ཡིན་མི་ཤེས། ཁྲིམས་ག་འདྲས་གཏོང་ཤེས་གི་ཡོད་རེད་ཟེར་ག་འདྲས་ཡོད་རེད་ཟེར། ཕ་གི་ལུགས་ཀྱི་ཁྲིམས་གཏོང་ན་ནི། གཞུག་གུ་རྩེ་ལ་ཡར་རས་དཀྲིས་ཞག་ཚི་བྱུགས་མེ་སྤར་ནས་བསད་དགོས་རེད། མ་ཡི་ལུགས་ཀྱི་ཁྲིམས་གཏོང་ན་མཛོད་ནང་ལ་བཞག།

དཀོན་མཆོག་རེད་ད་ཁོང་ཚོའི་སོ་ལྟ་སོ་དཀོན་མཆོག་གི་སྤུན་ཀྱག་ཤི་ནས་མ་བདེ་པོ་ད་དཀོན་མཆོག་ཡག་པོ་ག་འདྲས་རེད། ཁོང་ཚོ་ཟ་ནི་སྤུན་ཀྱག་བསད་པ་མ་རེད་བཙུན་པོའི་ཞང་པོ་གཅིག་དབུགས་ཡག་སྔོག་ནས་རང་གི་རོགས་པ་ཁ་ཤས་ཀྱི་ཤ་ཡག་སྔོག་སོང་ཤ་གསོ་ཡག་རེད་ད་ཁོ་རང་ཚོ་ཟ་ནི་སྤུན་ཀྱག་ཤི་ནས་དེ་ལ་སུན་སྨན་གཏོང་ཡག་རེད་ཟ་གང་ལྟར་ཡིན་པའི་སྨན་དེ་རི་གངས་ཅན་ལ་ཡོད་རེད་དེ་ལེན་ག་ལ་སྤྲེའུ་དེ་གཏོང་བ་རེད་སྤྲེའུ་ཧ་ནུ་མན་སྨན་ལེན་ག་གཏོང་ཁོ་རི་གངས་ཅན་ལ་འགྲོ་སྨན་ངོ་མ་ཤེས་སྨན་ནོར་ནས་ཁྱེར་ཡོང་ད་སྨན་དེ་མ་རེད་ནོར་བཞག་དེ་ཕར་ཕྱིན་ཡང་སྐྱར་རི་གངས་ཅན་ཀ་རྡོག་རྡོག་གཅིག་ཁྱེར་ཡོང་ནས་རི་ཁོ་ར་བཀྱགས་ཡོང་ད་འདི་ནས་སྨན་གཏོང་ཡར་སོས་པ་རེད་ཡར་སོས་འདི་ནས་རི་ཕར་བསྐྱལ་བཅུག་དུས་ཁོང་དཀའ་ལས་ཁག་ནས་རི་བསྐྱལ་མ་འགྲོ་རི་གཡུག་གཏོང

ཡོད་ཡིན་གཅིག་ཡིན་གྱི་མ་རེད་པ་དེ། ད་མདོག་བས་མདོག་ངན་པོ་མི་ཕལ་པ་རང་དགའ་བ་སོ་སོ་གཅིག་ཡོད་རེད། ད་ནི་ནུས་པ་ཡོད་ནུས་པ་མེད་མཁན་མི་ལ་བརྡུངས་བསད། རྒྱ་བ་འབུ་ལ་སྐྱོན། རྩི་ཤིང་ལ་སྐྱོན་དེ་འདྲའི་སེ་དཀྲུག་མ་རེད། དེ་འདྲ་ཡིན་ཙང་ད་ག་ཚོད་ཀྱི་ནུས་པ་ཡོད་མཁན་ཞིག་ཡ་ཡོད་མ་རེད་དེ་ཡིན་ན་དཀོན་མཆོག་ཡིན་ཟེར་ཁག་བྱས་ནི་མིན་ད། གཅིག་ཟེར་བའི་ད་རང་རང་སུ་སུ་འདོད་པ་རེད་པས་དད་པ་བྱས་ན་ནི་ཕྱི་སུ་ལ་ཡི་རང་སིང་ཐོང་བྱས་པ་རེད་འགྲིག་གི་རེད་ད་དད་པ་བྱེད་མཁན་བྱས་དེ་ཆོག་གི་རེད།

འོ་ད་ལོ་དྲུག་ཅུ་རྗེས་འཛམ་བུ་གླིང་ན་བཞུགས་པ་རེད། ང་ཁོང་གི་འགྲོ་དོན་མཛད་སྟངས་ལ་བྱེད་ཀྱི་ཡིན་ནའི་ཨེཤ་བའི་བློ་ལ་ཤོང་ཡག་ཡོད་མ་རེད། དགུང་ལོ་སོ་ཉི་ཤུ་རྩ་དགུ་བར་དུ་རྒྱལ་པོའི་ཁབ་ཏུ་བཞུགས་དེ་ནས་རབ་ཏུ་བྱུང། སངས་སུམ་ཅུ་སོ་ལྔ་ལ་སངས་རྒྱས། རྒྱ་བཅུ་གྱ་གཅིག་བར་དུ་བཞུགས། བརྒྱད་ཅུ་གྱ་གཅིག་ལ་མྱ་ངན་ལས་འདས་རེད་ཟེར་དེ་ཡི་བར་དུ་ལ་འགྲོ་དོན་མཛད་པ་དེ་ཨེ་བའི་ནམ་མཁའ་དང་མཉམ་པར་བུ་ཅི་མཛད་ཡོད།

སྤྲོད་འདུག་པ་རེད་དེ་ལ་དཀའ་ལས་ཡོད། སེམས་ཅན་ཁོ་རང་ལ་བསོད་ནམས་རྩ་ནས་མེད་ན་ཕན་གི་མ་རེད། རང་རང་བསོད་ནམས་དགོས་ན་སངས་རྒྱས་ཡོད་དམ་མ་ཡོད་མི་འདུག་བསམ་གི་རེད་ཡང་ཁ་ཤས་གི། བསོད་ནམས་རང་རང་གི་དགོས་ཀི་ཡོད་ན་སངས་རྒྱས་དགོས་ཡ་མི་འདུག་བསམ་གི་རེད། བསོད་ནམས་ཕྲན་བུ་གཅིག་དགོས་བ་རེད་སུ་སངས་རྒྱས་ཀི་རྗེས་སུ་འཛིན་སྐལ་བ་གཅིག་དགོས། མ་གཏོགས་ན་སངས་རྒྱས་མེད་པ་ལ་ནི་བྱང་ཆུབ་ཐོབ་ཡ་ཐབས་ཡོད་མ་རེད། སངས་རྒྱས་བྱོན་པའི་སྐོར་ལས་འགྲོ་བ་སེམས་ཅན་ཐམས་ཅད་ཀི་ཕན་དོན་མཛད་ནས་ཉི་མ་ཤར་རེད་འགྲོ། ཉི་མ་ཤར་འོང་དུས་བས་འཛམ་བུ་གླིང་ནང་ལ་གང་ག་ལ་ཤར་གི་རེད་ཁ་ཤས་ས་ལ་བསྒྲིབས་བསྡད་གི་མ་རེད། ཁ་ཤས་ས་ལ་ཡོལ་བ་བཏང་བསྡད་གི་མ་རེད། དུས་སུ་ཤར་ཡོང་གི་རེད་དེ། ཕི་གི་ཉི་མ་སྲོ་མཁན་ལ་ཡས་ཉི་མ་ལ་ཁ་ལོག་མཁན་གཅིག་དགོས། བྲག་ཕུག་དེ་ཁ་བྱང་ལ་ལོག་བསྡད་མཁན་ནང་ལ་ཉི་མ་ཤར་གི་མ་རེད། དེ་བྲག་ཕུག་ཁོ་རའི་སྐྱོན་རེད། ཁོ་རང་གི་སྐྱོན་རེད་མ་གཏོགས་ཉི་མའི་སྐྱོན་མ་རེད། དེ་ཤཱཀྱ་ཐུབ་པ་ད་ལྟ་མའི་སངས་རྒྱས་ཁོ་རང་བཞུགས་ཡོད་རེད་ལོངས་སྤྱོད་རྫོགས་པའི་སྐུ། རྣམ་པར་སྣང་མཛད་གངས་ཅན་མཚོ་རེད་སངས་རྒྱས་ཤི་འང་བཞུགས་ཡོད་རེད།

ཞལ་ནས་མ་གསུངས་ནས་ཞར་ལ་སྐྲ་དང་ལྟེ་བ་ནས་གོ་ཡོང་གི་རེད། སྐུ་ཡི་ཆ་ཤས་དེ་ཆོས་སྒྲ་གོ་ཡོང་གི་རེད། ཤིང་འདྲ་བོ་དེ་འདྲ་ལ་ལྷགས་པ་རྒྱུག་དུས་ཆོས་ཀྱི་སྐད་གོ་ཡོང་གི་རེད་སངས་རྒྱས་ཀྱི་གསུང་འདི་ག་བ་ག་ནས་ཡིན་ན་ཡོང་གི་ཡོད། དེ་ག་ནང་བཞིན་གསུང་ཡག་ཏུ་སྩལ་པས། ང་རང་ཚོས་སྐད་ཆ་བཤད་ན་ནི་སྐད་ཆ་བཤད་མཁན་གྱི་བསམ་པ་ག་རེ་ཡིན་ཤེས་ཐུབ། ཁོ་རྗོད་བྱེད་ཀྱི་སྒྲ་རེད། རྗོད་བྱེད་ཀྱི་སྒྲ་གིས་བརྗོད་པ་གོ་དུས་བརྗོད་བྱའི་དོན་གོ་རེད་དོན་སྤྱི་སྒྲ་སྤྱི་བརྗོད།

ཧ་ཅང་གི་སྙན་པོ། ཤེས་པ་མ་ཤེས་པ་ཡོད་མ་རེད་སངས་རྒྱས་ཀྱི་གསུང་དེ་སོ་སོའི་བློ་དང་འཚམས་པ་ཅིག་ཤེས་བཞིན་རྣམ་པར་ཤེས་པར་འགྱུར་བ་ཞེས་ཡན་ལག་གཅིག་རེད་རང་གིས་ཤེས་པ་ཡང་ཡོད་བསམ་བློ་བཏང་ནས་ཤེས་ཚར་ཟེར་རྒྱུ་མེད་ངས་ཁོ་ལ་པའི་ད་དོ་བའི་ཤེས་རྒྱུ་ཡོད་ཁེ་གོ་ལ་མཐའ་མེད་པ་འདྲ་ཅིག་ཤེས་བཞིན་རྣམ་པར་ཤེས་པར་འགྱུར་བ་རེད། ད་ལྟ་སངས་རྒྱས་ཀྱི་གསུང་ཉན་ས་གཡུག་སྙིང་འདོད་གི་མ་རེད་ད་འདི་བས་བསམ་བློ་ཁོག་ནང་ལ་ཕར་སླེབས་ནས་དེ་བསམ་བློ་ཁོག་སྟེང་གི་བྱེད་བ་རེད། སྟངས་མི་འདྲ་བ། བཞག་སྙིང་མ་འདོད་པ། ད་སྟངས་མི་འདྲ་བ་བྱོས། དེ་ནས་ཡོངས་རྫོགས་བསམ་བློ་དཀྱིལ་འཁོར་གཉིས་ཁོ་ཐག་ཁོ་ས་བུར་ས་བུར་བསམ་བློ་ཁོ་ན་ཡོངས་རྫོགས་སོང་ནས་སྟོང་ཉིད་རྟོགས་ཡོང། དེ་འདྲའི་སྤྱི་ལ་བསམ་བློ་དང་དགོངས་བཞེད་ཡར་རྒྱས་དགོས་མ་རེད། ཁོ་ལས་ཅན་ཡིན་ཙང་བའི་འདས་མ་ངོ་སོ་དང་འཕགས་ལམ་ཐོག་འགྲོ་ཡ། དེ་ནས་ཞི་བ་མྱང་འདས་ཐོག་འགྲོ་ཡ་གི་རྒྱུ་ལ་འགྲོ་ཡ་དེ་འདྲའི་ཆོས་ལ་སངས་རྒྱས་རེད་གསུངས། ང་རང་ཚོས་སྐད་ཆ་བཤད་ཡ་དེ་ལ་ཨ་ཡིག་དང་པོ། ཨཱ་ལི། ཨཱ་ལི་ཀི། ཡི་གེ་བཅས་ཁོ་ལ་ཁུར་དུ་ཚུད་རྒྱུ་ཡོད་མ་རེད། ཡི་གེ་མང་པོ་ཚུར་རྒྱག་ཡི་གེ་གསལ་རྒྱས་སྲོག་ཏུ་གྱུར་ན་གསལ་རེད་འགྲོ་རྒྱུ་མིན་ཐུགས།

སྒྲ་རང་མཚན་པ་ནི་མ་རེད། དེ་ཡིན་ཙང་ཨ་ནི་འདི་གསུང་ཡོད་དོ་སངས་རྒྱས་ཀྱིས་སྒྲ་གསུང་ངག་གི་སྒྲ་རང་མཚན་པ་ལ་འདོད་ན། ད་སངས་རྒྱས་ཀྱི་གསུང་གི་ཚིག་མ་བསྟན་བཅོས་ལས་ཐལ་བ་རེད། ངག་དང་མ་མཐུན་ན་བསྟན་བཅོས་མ་མཐུན་པ་ཐལ་བ། ཧོ་ཐུག་གསུང་ཡོད། སྒྲ་སྤྱིའི་ཁྱོན་ལ་འདོད་ན་ནི། འདུས་མ་བྱས་ཡིན་པ་ཐལ་བ་རེད། ད་དུ་སུ་སྐད་འཇུག་གི་འདོད་མ་རེད་བཤད་མི་དགོས།

དོན་དག་མི་འདྲ་བ་སོ་སོ་གོ་གོ་རེད། རང་རང་སོ་སོའི་དོགས་པ་མི་འདྲ་བ་སོ་སོ་ཆོད་འདུག་རང་རང་སོ་སོའི་ངོས་ཀྱི་དོགས་པ་སེལ་བ་ནི་ལྷག་ཏུ་ཡང་ཆོས་དགོངས་པ་ལེན་པའི་སྐོར་བསམ་བློ་གཏོང་གཏོང་བྱེད་པའི་སྐོར། དེ། ཕ་སངས་རྒྱས་ཀྱི་གསུང་དེ་དེ་འདྲ་ཅིག་ཡོད། སངས་རྒྱས་ཀྱི་གསུང་འདི་སངས་རྒྱས་སྐུ་མདུན་ལ་བསྡད་མཁན་ལ་གསུང་ཆེན་པོ་ཡོད་མ་རེད། ཐག་རིང་བསྡད་མཁན་ལ་ཆུང་ཆུང་ཡོད་མ་རེད། དེ་ཚེ་ཉེ་བར་གནས་ལ་ཧ་ཅང་ཆེ་མེད་རིང་ལ་གནས་ལ་ཆུང་མེད་པར། སྣ་ཚོགས་ཚོན་ཚོན་དང་འཕྲད་པའི་ཤེལ་བཞིན་གྲངས་མེད་གདུལ་བྱའི་རང་རང་སྐད་དང་མཐུན་པར་ནི་སྤྱི་གཙུག་མཛོད་སྤུ་མགྲིན་པ་ལ་སོགས་ཁྱོད་སྐུ་ཁྱོད། ཁྱོད་སྐུའི་ཆ་ཤས་ཀུན་ནས་འབྱུང་བར་རབ་བསྟན་པ། གང་ལ་མངའ་བ་དེ་ལ་བསྟོད་པ་ཉེར་བཞི་གང་ལ་མངའ་བ་དེ་ལ་བསྟོད་པ། ད་འདིར་སོང་ནས་ཕལ་ཆེར་དགེ་བཤེས་རྣམ་པ་ཚོ་ཡོད་མེད་མི་ཤེས་འཇམ་དབྱངས་བསྟོད་ཆེན་རེད་དེང་སང་འདོད་པ་ཤི་བོ་དགེ་བཤེས་སུ་འདོད་པ་ལས་ཁག་མི་འཁྲི། ཆོ་ག་ལ་ཁག་མི་འཁྲི། གསོལ་བ་ཡང་བྱ་ཆོས་རེ་གཅོད་ཀྱི་མི་བརྗེད། དེ་གའི་ཆོས་རེ་ནའི་ཐད་ལ་འགའ་འམ་ཅི་བདེ་ངས་ཡིན་ན་ནི་གང་བཤད་ད་ངས་ཧ་མོ་གོ་ད་བཤད་མོ་གོ་ཡུག་ཤུ་ལ་ལ།

ང་རང་ཚོ་གང་ག་ལ་བསམ་བློ་ཞིག་གཏོང་ཐེ་གོ་ཡི་ཚོ་དཀའ་ལས་རྒྱག་གོ་རེད་འབད་བརྩོན་བྱེད་གོ་རེད་བ་ད་མདོར་བསྡུས་ན་དེ་རེད་བ་དེ་ལ་ལོ་ཆེ། ད་སྐུ་བྱས་སྐུ་ལ་མཚན་དཔེས་སྤྲས་པ་མཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་བརྒྱན་བསྡད་པ་ཅིག་ཡོད་རེད་ཟིན་པ་ད་དུས་ཚོད་གཅིག་དང་ཉིན་ཤས་མི་འགོར་ཅིག་གསུང་ཡན་ལག་དྲུག་ཅུ་རྩ་བཞི་ཡང་ང་ཚོ་ཤེས་ཤིང་གི་མ་རེད་དཔེ་ཆ་འཇམ་དབྱངས་བསྟོད་ཆེན་ནས་གྲགས་དྲན་ཡོད་རེད་མ་དག་འཁོར་གྱི་དཀྱིལ་འཁོར་ཡོངས་སུ་གྲགས་ཟེར་མ་དག་ཟེར་དེ་ཐོག་སུ་འགྲིག་གི་ཡོད་མ་རེད།

ཐོག་མ་མེད་པ་ནི་ག་རེ་བྱུང་ཡོད་མ་ཆེ་ཙམ་ཡོད་མ་ཟིག་དེ་བྱུང་ཡོད་དཔེར་ན་ཐ་ཚད་རིལ་བོ་ཅིག་བཤད་ན་ང་རང་སུ་གས་དཔེ་བསམ་བློ་བཏང་ནས་ནི་ཡང་ཚོན་རེ་ཅིག་བཏང་ཤེས་མཁན་ནི་ཚོན་དང་དཔེ་རིས་ཀྱི་ལས་ཀ་བྱེད་ན་བསམ་བློ་ནི་རེ་ཅིག་བཏང་དེ་ཡང་སེམས་བདེ་གས་ཚོན་དང་དཔེ་རིས་དེ་ཐུང་བདེ་བས་ཡན་པ་ཐུང་གི་མ་རེད།

ཅེས་པ་དེ་གཏད་ལ་ཡོད་མ་རེད། ཤེས་བྱ་དེ་རྒྱ་ཆེ་ཐག་གཅོད་ཅེས་ན་ཤེས་བྱ་ཉུང་ཉུང་ཅིག་ལ་ཞེན་གྱི་ཡོད་མ་རེད། ཤེས་བྱ་ལྷག་དེ་ཡོད་ན་འཛམ་བུ་གླིང་ན་ཡོད་པའི་ཤིང་གང་ག་བཅད། རྩྭ་གང་ག་བཏོག། ཤིང་ཡོད་ཚད་མེ་སྲེག་བཏང་ཐལ་བ་མཚོའི་ནང་ལ་བླུག། ལོ་བརྒྱ་ཐམ་པ་དཀྲུགས་ནས། ཨ་ནི། དེ་ནས་ཁྲ་ལས་ཀྱིས་ནི་རྡུལ་ཕྲ་མོ་གཅིག་སངས་རྒྱས་ལ་འདི་ག་བ་གི་རེད་ཟེར་དྲིས་ན། ཤིང་ཡིན་ན་རྩྭ་ཡིན་ན་མེ་ཏོག་ཡིན་ན་འབྲས་བུ་ཡིན་ན་ཤིང་ཡིན་ན་རྩ་བ་ཡིན་ན་རྩེ་མོ་ཡིན་ན་ཡལ་ག་ཡིན་ན་ལོ་མ་ཡིན་ན་ནི་ནི་རེད་ཅེ་རེད་ས་ཆ་འདིའི་རེད་ཤིང་འདི་རེད་འདི་ཡི་ཆ་ཤས་ནི་རེད་ཅེ་རེད་གསུངས་ཆོག་ཆོག་ཡོད་རེད་ཨེ་ཡོད་རེད་ཟེར་ན། ཨ་མ་གཅིག་ལ་སྤུ་གུ་ཡག་པོ་གཅིག་ཡོད་དཔེར་ན། བུ་ཡག་པོ་གཅིག་དང་ཡོན་ཏན་ཆེན་པོ་གཅིག། ཁ་ལ་ཉན་པོ་གཅིག། ཉིན་མ་གཅིག་བུ་དེ་གིས་དུག་ཅིག་ཟས་ནས

ད་འོ་ན་རང་གིས་རང་ལ་ཤ་ཚ་ག་ཚད་ཡོད་ཡ། སོ་སོ་ལ་ག་ཚད་འདུག། འཛམ་བུ་གླིང་གི་མི་གཅིག་ལ་རང་ལ་ཙག་ཅི་ཡ་བྱོས་ཀྱི་མ་རེད་རང་ལས་ཤ་ཚ་ཅིག་ཡན་པ་ཤ་ཚ་བྱོས་གི་མ་རེད་བ་ཡ། ད་ཅིག་ཤོས་རང་རེད་བ། སྙིང་དུ་སྡུག་པ། སྙིང་དུ་ཡིད་དུ་འོང་བ་སྙིང་དུ་སྡུག་པ་ཡིད་དུ་འོང་བ་རང་རེད། དེ་ཡིན་ཙང། ད། གཞན་ལ་བརྩེ་བ་དེ་འདྲ་ཡོད་མ་རེད་ང་རང་ཚོ་རང་ལ་བརྩེ་བ་དེ་བས་ཞེ་དྲག་གི་བས་གསུང་འདྲ་ཅིག་ཏུ་བདམས་ནས་རང་བདམས་གི་རེད།

སངས་རྒྱས་ཀྱིས་ནི་གཞན་དག་ལ་ཡ། གསོད་ཡག་དེ་ཕ་དར་བཞག། གྲི་གཙུག་རྒྱུ་དེ་ཕ་དར་བཞག། སེམས་ཅན་འབུ་སྲིན་གཅིག་ཡིན་ནའི་བས་སུ་འདྲ་གཅིག་ལ་ཡིན་ནའི་གནོད་པ་དེ་གཅིག་འགྲོ་ཡག་གཅིག་གི་ལས་ཀ་དེ་བས་རྩ་བ་ཉིད་ཐུགས་ལ་དྲན་བཞིན་མེད། ཕྱག་ལས་གནང་ཡག་མེད་པ་བསྐལ་པ་མང་པོ་ཕྱིན་ཚར། སྐྱེ་བོ་གང་དག་རང་དོན་གཉེར་ཅིང་རེས་འགའ་ཁྲོ་བའི་དབང་གྱུར་ཏེ་གསོད་པར་བརྩམས་ན་ཁྱོད་ཀྱིས་གྲོགས་དང་བུ་དང་འདྲ་བར་རྟག་དགོངས་པས་རྣམ་འགྱུར་ཆ་ཚང་ཐུགས་ཀྱི་དགོངས་པ་རིང་མོ་ཞིག་ནས་བཏང་བས་ན་བདག་འདྲས་རང་ལ་བརྩེ་བ་དེས་ཀྱང་ཁྱོད་ཐུགས་ཉིད་ཀྱི་ཆར་མི་ཕོད།

ཡང་ད་དེ་འདྲ་ཡིན་ན་སངས་རྒྱས་ཧ་གོ། ཡང་བཅོམ་ལྡན་འདས་ཤེས་མཁན་ཚང་ན་སངས་རྒྱས་དོན་ལྡན་འགྲུབ་པ་རེད། མ་ཤེས་མཁན་ཚང་མི་ཤེས་མཁན་དེ་ད་ང་སངས་རྒྱས་ནི་དགོས་ཡག་ཅིག་མི་འདུག་ཨ་བསམ་གི་རེད་ཡ་ཨེ། སོ་སོའི་སངས་རྒྱས་ནི་འདྲེན་ཡ་གཅིག་ལྷག་པ་མི་འདུག་བསམ། སེམས་ཅན་ཁམས་དཔག་ཏུ་མེད་པ་ནམ་མཁའ་ཁྱབ་ཏུ་ཡོད་རེད། སངས་རྒྱས་ཀྱི་ཐུགས་རྗེ་ནི་དཔག་ཏུ་མེད་པ་ནམ་མཁའ་ཁྱབ་ཏུ་ཡོད་རེད། དུས་ནི་དཔལ་དུས་མཐར་ཐུག་དུས་མཐའ་ཡོད་མ་རེད་དཔལ་དུས་ལ་མཐའ་ཡོད་མ་རེད། དེ་འདྲ་ཡིན་ཙང་སེམས་ཅན་པས་ཅིག་སོ་སོས་སངས་རྒྱས་རོགས་བྱས་ན་སེམས་ཅན་འདྲེན་རྒྱུ་འདབ་མ་ཐོབ་ཡོད།

ད་དེའི་གཞུག་གུ་དེར་འདི་ཡོད་རེད། རྐྱེན་ངན་བྱང་ཆུབ་ཀྱི་ལམ་དུ་བསྒྱུར་བ་ཟེར་ཡག་དེ་ཡོད་རེད། རྐྱེན་ངན་པ་བྱང་ཆུབ་ཀྱི་ལམ་དུ་བསྒྱུར་བའི་གདམས་ངག་དེ་མེད་ན། ད་རིང་སང་ཉིན་དུས་ཚོད་འདི་ལ་སྙིགས་མ་ལྔ་བདོ་བའི་དུས་རེད། སྙིགས་མ་ལྔ་བདོ་བའི་དུས་ཡིན་ཙང་ཨེ་ནད་མང་པོ་རེད། ནད་ན་ཚ་སྨན་པ་ཨེམ་ཆི་གིས་བརྟག་ན་ངོ་མ་ཤེས་མཁན་ན་ཚ་མང་པོ་ཡོང་རྒྱུ་ཡོད་རེད། ལོངས་སྤྱོད་ནི་དབུལ་བོ་རེད། ལོ་མ་རྒྱལ་ཁམས་ཁོ་རང་ལ་ཅིག་པའི་ཤ་ག་དེ་ཡོད་ནི་ཡ་ཡོད་མེད་ནི་མེད་རང་རང་སོ་སོའི་ལོངས་སྤྱོད་དེ་ག་ལས་ཁ་བསིལ་བསིལ་གྱི་ཡོད་རེད་ལན་གཅིག་རེད་བསྐལ་པ་བཟང་དུས་ཀྱི་དུས་དེ་མ་མ་མ་མ་མ་འདྲ་ནི་ད་བས་སྙིགས་མ་སྙིགས་མ་ཟེར་ཡག་དེ་ཁུ་བ་དྭངས་མ་དེ་པས་བཙག་རྒྱབ་ནས་མར་འཛག་ད་ཕན་མ་ཐོགས་པའི་རོ་ཏོ་ལུས་དེ་ག་བཟོ་འགྲུབ་བྱས་ནི་བ་ད་ང་ཚོ་ཤུ་ཡུ་རོབ་ཆེད་འཛོང་དེར་དུས་ཀྱི་སྙིགས་མ་ཅིག་དུས་ཚོད་ཞན་པ་ཅིག་རེད་ད་ཟེར་མི་ཚོས་བཤད་ཁག་པོ་ལས་འབྲས་མི་རྩི་ངན་པའི་སྤྱོད་པ་ངན་པོ།